དགོས་འབྲེལ་ངག་ལས་པ་ལས་དགོས་འབྲེལ་ངག་ལ་ཡོད་དེ་དགོས་འབྲེལ་ངག་དེ་ལ་སྐྱེ་བོ་ཕལ་ཆེར་ཕལ་ལ་ཆགས་ཤིང་ཚིག་བཞི་པོ་དེ་རེད་བྱ་བ་ཁྱད་པར་ཅན་ལ་འཇུག་པ་ཁོ་ལ་བསྟན་བཅོས་རང་ལ་མར་རྩོམ་ཡས་ཁོ་རང་ར་བྱས་དེའི་སྔོན་དུ། འོ་ཡ་ལ་ཁོ་ལ་ག་རེ་དགོས་ཟེར་ན་ཆེད་དུ་བྱ་བའི་གདུལ་བྱ་ཅིག་ཡོག་རེད་བ་ཆེད་དུ་བྱ་བའི་གདུལ་བྱ་དེ་བསྟན་བཅོས་ལ་ཨ་ནི། འོ་ཧོ་མར་སློབ་སྦྱོང་བྱེད་ཡས་ཆེད་དུ་ལ་དེ་སྐོར་ལ་སྐད་ཆ་བཤད་དགོས་རེད་བ། བྱས་དང་བསྟན་བཅོས་ལ་སློབ་སྦྱོང་བྱེད་ཆེད་དུ་སྐད་ཆ་ག་རེ་བྱས་སོང་བསྟན་བཅོས་དེ་ལ་སློབ་སྦྱོང་བྱས་ན་དཔེ་མི་སྲིད་ཡག་པོ་ཡོད་ཟེར་ག་རེ་རེད་ཟེར་ན་འདི་ལ་སློབ་སྦྱོང་བྱས་སོང་ན་དགོས་པ་ཡོག་རེད་བརྗོད་བྱ་ཡོག་རེད་དགོས་པའི་ནང་གི་ཡང་དགོས་པ་ཐོབ་རྒྱུ་ཡོག་རེད་ཨ་ནི་ཁོ་མ་གཅིག་བཤད་ཡོང་དེ་ཚོ་འབྲེལ་བ་མེད་པར་ང་ཚོས་སྐད་ཆ་བཤད་སོང་ར་དེ་འདྲ་གཅིག་བཤད་ཀྱི་ན་ཕ་ཚོ་དེ་ནས་ཡག་གཅིག་ཁེངས་ཡོང་དེ་འདྲའི་ཟ་མིག་མ་ཡི་སྐད་ཆ་བྱས་ཡོག་རེད་བ་དེའི་བཟོ་འདྲ་མ་ཡིན་པ་བྱས་ན་ཚིག་སྔ་ཕྱི་ལ་འབྲེལ་ཆགས་པོ་བྱས་འབྲེལ་བ་བྱས་གང་ག་ཡོད་ཟེར་ནས་བསྟན་བཅོས་ཁོ་ཡག་པོ་ཡོད་པའི་རྒྱུ་མཚན་ཅིག་བཤད་དགོས་རེད་བ། ཁོ་བཤད་པའི་གཞུང་དེ་ལ་ག་རེ་ཟེར། དགོས་འབྲེལ་ངག་ཟེར་ལབ་རེད་བ་འོ་དེ་ག་རེ་བཞག་ཟེར་ན་ད་སྐྱེ་བོ་ཕལ་ཆེར་ཞེས་པའི་ཚིག་བཞི་པོ་དེ་བཞག་རྒྱུ་རེད་ད་སྐྱེ་བོ་ཕལ་ཆེར་ཞེས་པའི་ཚིག་བཞི་པོ་དེས་ག་རེ་བསྟན་གྱི་རེད་ཟེར་ན་དངོས་བསྟན་ལ་ཅིག་བཤད་ཤུགས་བསྟན་ལ་ཅིག་བཤད་དགོས་པ་རེད། རེད་པ་དངོས་བསྟན་ལ་ཅིག་བཤད་ཤུགས་བསྟན་དངོས་བསྟན་ལ་བཤད་ཡས་ཁོ་དང་ཤུགས་བསྟན་ལ་བཤད་ཡས་གཉིས་པོ་ཏག་ཏག་དངོས་འགལ་དུ་འགྲོ་ར་དངོས་བསྟན་ལ་བཤད་དེ་ཚ

ཁ་ཅིག་གིས་ཚུར་སྐད་ཆ་ཞིག་དྲིས་ཀྱི་ཡོག་རེད་རྟོག་པ་སྔོན་དུ་གཏོང་མཁན་རྣམས་ཀྱིས་བསམ་བློ་སྔོན་ལ་བཏང་ནས། ལས་ཀ་ལས་མཁན་རྣམས་ཀྱིས་ག་རེ་བྱེད་ཀྱི་རེད་ཟེར་ན། ཕ་གི་ཁོ་མ་མཐོང་ན་ཁོ་ལས་ཀ་ཁོ་ལས་ན་ཕན་ཐོགས་ཁོ་མ་མཐོང་ན་ལས་ཀ་རྩ་བ་ཉིད་ལས་ཀྱི་མ་རེད་ཟེར་བསམ་བློ་སྔོན་དུ་བཏང་ནས་ལས་ཀ་ལས་མཁན་དེ་ཚོས་ལས་ཀ་འདི་ལས་ན་ཕན་ཐོགས་ག་རེ་འདུག་ཁོ་མ་མཐོང་བར་དུ་ལ་ལས་ཀ་འདི་ལས་ཀྱི་མ་རེད་ཟེར་བྱས་ཙང། དཔལ་ཆོས་ཀྱི་གྲགས་པས་ཀྱང།

བྱ་བ་གང་གང་མཐོང་བ་རེད་ཟེར་ན་འདུག་མི་སྐད་ཆ་ཚུར་དྲིས་པ་ཁོ་ལ་བསྟན་བཅོས་རྩོམ་པའི་བྱ་བ་ལ་འཇུག་གོ་ཞེས་ཁོང་ནས་དྲངས་སོ་ཟེར་ན་ཤུགས་ལ་བསྟན་པ་རེད་མ་གཏོགས་དངོས་སུ་དེ་འདྲ་ཡོག་མ་རེད་བ། ཕྱག་འཚལ་ལོ་ཟེར་བ་མ་གཏོགས་ཕྱག་འཚལ་ནས་བསྟན་བཅོས་རྩོམ་གྱི་ཡིན་ཅེས་པའི་ཚིག་དེ་རྩ་བ་ཉིད་ཡོག་མ་རེད་བ། ཡོག་མ་རེད་དེ་ཕྱག་འཚལ་ལོ་ཟེར་ལབ་ཡོང་དུས་ཙ་ན་དེ་ལ་གོ་རྒྱུ་ཅིག་ཡོད་དེ་ཕྱག་འཚལ་ལས་ཀ་ག་རེ་ལས་ཀྱི་ཡིན་པ་ཟེར་ན་ད་ལྟར་གང་ངས་ག་རེ་བྱས་ཡིན་ཟེར་བྱས་ནས

དེ་དཔལ་ཆོས་ཀྱི་གྲགས་པ་རང་ཉིད་ཆོས་ཅན། རྣམ་འགྲེལ་དེ་རྩོམ་པ་ལ་དགའ་བ་ཁྱད་པར་ཅན། སྐྱེས་ནས་རྩོམ་པའི་བྱ་བ་ལ་ཞུགས་པའི་དགོས་པ་ཡོད་དེ་སློབ་དཔོན་རང་གི་སེམས་ནི་སྔར་དུས་ཡུན་རིང་པོར་འོ་གསུང་རབ་དང་དེའི་དགོངས་འགྲེལ་ཀུན་ལས་བཏུས་པ་ནི། ཀུན་ལས་བཏུས་པ་ལ་སོགས་པའི་ལེགས་བཤད་ལ་གོམས་པར་བྱས་པས་དེས་ཐུགས་འཕྲོག་ནས། ད་དུང་ལྷུར་ལེན་དང་ལེན

སེམས་དེ་ཞེ་དྲག་འདྲིས་ང་རང་གི་སེམས་དེ་ཁོང་ཚོས་གསུང་བཤད་ཀྱི་བརྗོད་བྱ་དེ་དང་དཔེ་མི་སྲིད་སེམས་དེ་འདྲིས་ཡིན་ནས་གོམས་པ་མང་པོ་བྱས་ཚར་ཡིན། བྱས་པ་ཡིན་ཙང་ཁོའི་དབང་དུ་སོང་ནས་ཐུགས་འཕྲོག་སོང་ཁོས་ཁོ་གོམས་པ་མང་པོ་བྱས་པ་ཡིན་ཙང་སེམས་དེའི་དབང་དུ་སོང་ནས་ཨོ་ཁོ་ལ་དད་པ་སྐྱེ་བ་དང་དང་བ་སྐྱེ་གི་འདུག་ཟེར་ཨོ་སྐྱེས་ནས་ཨོ་ནི་ད་དུང་ཡང་སློབ་སྦྱོང་མཐར་ཕྱིན་པའི་ཆེད་དུ་དགེ་བཤེས་བཏང་ཚར་སོང

ཅིའི་ཕྱིར་སོ་སོའི་ཆེད་དུ་ལྷུར་ལེན་ཟེར་ལྷུར་ལེན་པ་ཟེར་དེའི་དོན་དུ་ཆེད་དུ་གཉེར་ནས་ཆེད་དུ་གཉེར་ནས་ལས་ཀ་ལས་པ་ཡིན་ཙང་ལྷུར་ལེན་པ་ཟེར་ལྷུར་ལེན་པ་ཆེད་དུ་གཉེར་བ་ཟེར་ཆེད་དུ་གཉེར་པ་ཆེད་དུ་གཉེར་བ་ཟེར་ན་དམིགས་བསལ་བྱས་ནས་ལས་ཀ་ཅིག་ལས་ཀྱི་འདུག་ན་དོན་དུ་གཉེར་བ་གོ་རེད་བ་འོ་ཆེད་དུ་གཉེར་ནས་ལས་ཀ་ལས་པ་ཡིན་ཙང་ལྷུར་ལེན་པ་ཟེར་རེད་བ་འོ། གཞན་དོན་དུ་མི་རྩོམ་ཞེ་ན་བྱས་རེད་དེ་ནི། ག་རེ་ཟེར་ན་གཞན་དོན་མི་རྩོམ་པ་ག་རེ་ཟེར་ན་གཞན་དོན་དུ་མི་རྩོམ་པ་ང་ཤེས་རྒྱུ་ཡོད་བྱས་རེད།

སྐྱེ་བོ་ཕལ་ཆེར་ཕལ་ལ་ཆགས་ཤིང་ཤེས་རབ་ཀྱི་རྩལ་མེད་པ་དང་ཤེས་རབ་ཀྱི་རྩལ་མེད་ཟེར་ན་ལེགས་པ་ག་རེ་རེད་འདུག་ཉེས་པ་ག་རེ་རེད་འདུག་ཁོ་གཉིས་ཁ་ཁ་དབྱེ་བ་འབྱེད་ཐུབ་མཁན་གྱི་ཤེས་རབ་ཀྱི་རྩལ་མི་འདུག་འོ་དེ་ཤེས་རབ་རྩལ་མེད་པས་ན་ལེགས་བཤད་རྣམས་མ་གསལ་བ་ཅི་ནས་ཤེས་རབ་མེད་པར་མ་ཟད་ལེགས་བཤད་སྟོན་མཁན་གྱི་དཔེ་ཆ་ཐར་བ་ཐམས་ཅད་མཁྱེན་པ་དང་དེ་ཚོ་དགེ་བ་སྒྲུབ་སྟངས་དེ་ཚོ་སྟོན་མཁན་གྱི་དཔེ་ཆ་ལ་ཆ་འཇོག་བྱེད་ཀྱི་མི་འདུག་ཟེར་ནས་ལེགས་བཤད་རྣམས་དོན་དུ་མི་གཉེར་ཞེས་ཁོ་ནར་མ་ཟད་ཟེར་ཏེ་དེ་རྒྱུ་དེ་འདྲས་ཅིག་རེད་འདུག་ག་ཚོད་ཁོ་ལ་ཕན་ཐོགས་མེད་པའི་རྒྱུ་དེ་འདྲ་ཅིག་འདུག་ག་ཚོད་ཁོ་ལ་དེ་ཡིན་པ་མ་ཟད་ད་དུང་དེ་མེད་པའི་རྒྱུ་ཅིག་འདུག་ཟེར་ཁོ་ན

གཞན་ལ་བདག་ལ་འདི་ནི་གཞན་ལ་ཕན་པ་ཡིན་ཞེས་བསམ་པ་མེད་ཟེར་གཞན་ལ་མཐའ་གཅིག་ཏུ་ཕན་པ་རྒྱ་ཆེན་པོ་ཡིན་ཞེས་བསམ་པ་དེ་མེད་ཟེར་མཐའ་གཅིག་ཏུ་ཟེར་བ་དེ་མཐའ་གཅིག་ཏུ་མ་ལབ་ན་ཡ་གི་དེ་ནི་གཞན་ལ་ཕན་པ་མེད་ཟེར་ལ་གཤམ་དེ་ན་ཡང་གཞན་ལ་ཕན་པ་ཡོད་པ་བཤད་ཡོང་དུས་སུ་མཐའ་གཅིག་ཏུ་གཞན་ལ་ཕན་པ་རྒྱ་ཆེན་པོ་འབྱུང་བའི་བསམ་པ་ཡང་མེད་ཟེར་ཁོ་ད་གིན་རྒྱུ་མཚན་གླེང་པ་རེད་མེད་དེ། མེད་པའི་རྒྱུ་མཚན་ལ་གཞན་དེ་ཚོ་ལ་དེ་ལྟ་བུ་མི་ཕན་པའི་རྒྱུ། གཉིས་དེ་དང་ལྡན་པའི་ཕྱིར་ཟེར་ལབ་སོང་ང། ལེགས་བཤད་དང་ཉེས་བཤད་འབྱེད་པའི་ཤེས་རབ་མེད་པ། ལེགས་བཤད་ལ་སློབ་སྦྱོང་མི་བྱེད་པ།

ད་གིན་ཡ་གི་གོང་ལ་ཡག་ཁྱི་ཚར་རེད། དཔོན་ཆེ་ཚད་མ་རྣམ་འགྲེལ་གྱི་རྩོམ་ནི་ག་རེ་ཡིན་པ་དགོས་པ་ག་རེའི་ཆེད་དུ་ཡིན་པ་ཟེར་ན་ང་རང་ང་རང་སློབ་སྦྱོང་ཧུར་ཐག་པ་དག་བྱེད་ཡག་གི་བྱས་པ་ཡིན་ཙང་མ་དེ་རེ་བྱས་པས་དེ་ཡག་པས་མཐར་ཕྱིན་པའི་ཆེད་དུ་ཡང་བསྐྱར་བལྟ་གི་ཡིན་ཟེར་ནས་འོ་དེ་ལབ་པ་ཡིན་ཙང་ལེགས་བཤད་གོམས་པས་ལྷུར་ལེན་བསྐྱེད་ཕྱིར་འདི་ལ་དགའ་བ་སྐྱེས་ཞེས་འོ་ཚད་མ་རྣམ་འགྲེལ་རྩོམ་པ་དེ་དགའ་བ་འདུག་ཟེར་འོ་དེ་གསུངས་པ་ཡིན། མཁས་པ་ཅན་ལ་གཞན་གྱི་ཕུན་ཚོགས་ལ་ཕྲག་དོག་གི་དྲི་མས་དཀྲུགས་ནས་གཞན་ལ་སྡང་བ་ཡིས་ཡོངས་སུ་གྱུར་པ་དེས་ན་སྟེ་དེའི་ཕྱིར་རོ། ཆགས་སྡང་གིས་རྒྱུད་ལེགས་པར་མ་དཀྲུགས་ཀྱང་ཆགས་སྡང་གི་རྒྱུད་དེ་དག་གི་རྒྱུད་དཀྲུགས་ནས་ཕུན་སུམ་ཚོགས་པ་ལ་ཕྲག་དོག་བྱེད་ཀྱི་འདུག་ཟེར་ལབ་པར། དེ་མ་བྱས་ཀྱང་ལེགས་བཤད་དང་ཉེས་བཤད་འབྱེད་པའི་ཤེས་རབ་ཀྱི་རྩལ་མེད་པས་ན་མི་འཇུག་གོ་ཟེར་ད་དེ་རེད་ད་ལྟ་ཁོ་ག་རེ་ཟེར་ན་ཡ་གི་དེ་ལ་ཆགས་སྡང་གིས་རྒྱུད་དཀྲུགས་ནས་ནི་ཕན་ཐོགས་མི་འདུག་གཅིག་བྱས་ཆགས་སྡང་གིས་རྒྱུད་མ་དཀྲུགས་ཀྱང་ལེགས་བཤད་དང་ཉེས་བཤད་འབྱེད་པའི་ཡང་རིགས་པ་མི་འདུག་ཟེར་ལ་ག་ཡི་འགའ་ཞིག་འགའ་ཞིག་ལ་ལས་ཤེས་རབ་དེ་ཡག་པོ་མི་འདུག་མེད་པས་ན་དེ་ནི་ཡ་གི་སློབ་སྦྱོང་དེ་ལ་འཇུག་གི་མི་འདུག་མི་འཇུག་གོ་ཟེར་འོ་ཐུགས་ཟེར། དོན་གཉེར་མེད་ཅིང་ཡོད་ཀྱང་གཟུ་བོར་མི་གནས་ཕྱིར་དེར་ལེགས་བཤད་ལ། ལེགས་བཤད་ཟེར་དེ་ད་ག་རེ་བྲོ་བ་རེ་ཐར་པ་ཐམས་ཅད་མཁྱེན་པ་ཐོབ་བྱེད་ལམ་སྟོན་མཁན་གྱི་དཔེ་ཆ་དེ་ཚོ་ལ་དོན་གཉེར་མེད། འགའ་ཞིག་ལ་དོན་གཉེར་ཡོད་ཀྱང་བློ་གཟུ་བོར་མི་གནས་བློ་གཟུ་བོར་ཟེར་ན་བློ་ཁོག་དྲང་པོ་ལ་མི་གནས་པ་ཅིག་གཟུ་བོར་གནས་པ་དེ། བློ་གཟུ་བོར་གནས་ཏེ་འགའ་ཞིག་ལ་ཡང་ཤེས་རབ་མེད་དེ་རིག་པ་མེད་དེ་གཉིས་འདུག་ཟེར་འདུག་ཟེར་མར་སྦྱར་རྒྱུ་རེད་ཕྱིར་ད་ཡར་མར་སྦྱར་ཡོང་དུས་ད། དོན་གཉེར་མེད་ཟེར་དུ་མ་བྱ་ནི་འདུག་ཟེར་ཡང་མེད་ན་བྱས་ད་དོན་གཉེར་ཡོད་ཀྱང་ཤེས་རབ་ཀྱི་རྩལ་མེད་ཡ་གི་དེ་ལ་གང་དོན་གཉེར་མེད་བྱས་རེད་བ་དེ་བཏང་བ་དེ་ལ་དོན་གཉེར་ཡོད་ཀྱང་ཤེས་རབ་ཀྱི་རྩལ་མེད་བྱས་ནི་སྦྱར་སྟངས་གཅིག་བཏང་ཨ་ནི། ཡ་གི་དེ་ལ་མེད་དོན་གཉེར་མེད་ཅིང་ཟེར་ཡོད་ཀྱང་གཟུ་བོར་མི་གནས་སུ་འགྲོ་སྟངས་གཅིག་བཏང་དོན་གཉེར་ཡོད་ཀྱང་ཤེས་རབ་མེད་ནས་སློབ་སྦྱོང་བྱེད་ཀྱི་མི་འདུག་ཟེར་ཐུགས་ཟིན་རེད་ད་འདི་ཞེས་ཟེར་ཏེ་ཡོང་རྒྱུར་དེས་ན་བདག་ལ་འདི་ནི་ཟེར་ནས་འདི་ནི་ཞེས་མཛུབ་བཙུགས་ས་བྱས་པ་རེད་འདི་ཞེས་པ་དེ

ཡང་མེད་ན་འདི་བརྩམས་པ་ཡིན་གྱི་རྫོགས་པ་ནི་མ་ཡིན་ཚུལ་འགོ་བཙུགས་པ་ཡིན་ཙང་དེ་ནས་འདི་ཞེས་ཟེར་ནས་སྨོས་པ་རེད། རྫོགས་པ་ནི་མིན་ནོ་ཞེས་པའི་དོན་ནོ། ད་སློབ་དཔོན་ཆོས་གྲགས་ཆོས་ཅན་རྣམ་འགྲེལ་བརྩམས་པ་ལ་དགོས་པ་ཡོད་དེ། ད་ཡི་གེ་སྲིད་གཞུང་གི་སྦྱོར་བ་དེ་བཀོད་ཡོང་དུས་རེད། ཡ་གི་བཏགས་ཏེ་ཚིག་འགྲེལ་བརྒྱབ་ད་དོན་སྦྱོར་དེ་བཀོད་ཡོང་དུས་སློབ་དཔོན་ཆོས་གྲགས་ཆོས་ཅན་རྣམ་འགྲེལ་བརྩམས་པ་ལ་དགོས་པ་ཁྱད་པར་ཅན་ཡོད་དེ་རང་ཉིད་ལེགས་བཤད་ལ་གོམས་པ་འཕེལ་བའི་ཆེད་དུ་ཡིན་པས་ཞེས་ཟེར་ནས་ཡ་གི་བསྟེབས་ནས་ཡུན་རིང་ལེགས་བཤད་གོམས་པས་ལྷུར་ལེན་བསྐྱེད་ཕྱིར་འདི་ལ་དགའ་བ་སྐྱེས་ཞེས་དེ་བཀོད། གཞན་གོ་བདེའི་ཆེད་དུ་ཟེར་ནས་མི་རྩོམ་པའི་རྒྱུ་མཚན་ཡོད་དེ། ད་སྐྱེ་བོ་ཕལ་ཆེ་བ་ལ་ཅི་ཟེར་ཏེ། འོ། མཐུན་རྐྱེན་དང་བྲལ་ཞིང་འགལ་རྐྱེན་གྱིས་ཟིན་པས་ཅི་ཟེར། མཐུན་རྐྱེན་ག་རེ་བྲལ་མོད་ཟེར་ན། ལེགས་བཤད་དང་ཉེས་བཤད་འབྱེད་པའི་ཤེས་རབ་མི་འདུག། དོན་གཉེར་མི་འདུག་བློ་གཟུར་གནས་ཀྱི་མི་འདུག། འོ། དེ་འདྲ་བཤད་ནས་མཐུན་རྐྱེན་མི་འདུག་ཞེས་མཐུན་རྐྱེན་འགལ་རྐྱེན་ག་རེ་ཟེར་འདུག་ཟེར་ན། འོ་ལེགས་བཤད་བློ་གཟུར་མི་གནས་པ་དང། ཤེས་རབ་ཀྱི་རྩལ་མེད་པ་དང། འཇིག་རྟེན་གྱི་བྱ་བ་ཕལ་པ་ལ་ཆགས་པ་དང་ཕུན་སུམ་ཚོགས་པ་ལ་ཕྲག་དོག་གི་དྲི་མ་ལྡང་བ་དེའི་འགལ་རྐྱེན་དེ་དང་ལྡན་པའི་ཕྱིར། འོ་ཐུགས་སུ་བཀོད་པ་ཅན།